ཀ་བུམ་གཉིས་ཀྱི་སྟེང་དུ། དུ་བའི་ཉེར་ལེན་གོ་སྐུ་ཡིན་ནོ། དུ་བ་གཉིས་ཀྱི་སྟེང་དུ། དུ་བ་སྐྱེད་བྱེད་ཀྱི་ཉེར་ལེན་གོ་སྐུ་ཡིན་ནོ། མེའི་རང་བཞིན་ཁོ་ཁོ་གཉིས་གཉིས་ལ་མི་འདུག་ག། དུ་བ་མེའི་སྟེང་དུ། དུ་བ་སྔར་མེད་གསར་དུ་སྐྱེད་བྱེད་ཀྱི་ཉེར་ལེན་གྱི་རང་བཞིན་མེའི་རང་བཞིན་ཁོ་ཡོད་པ་ཡིན་ཙང། རེད་བ། དེ་ནི་ག་རེ་རེད། ཀ་བུམ་གཉིས་ལས་ཐ་དད་རེད་ཟེར་ལབ་པ་ཡིན་པའི་ཕྱིར། མེ་དེ་ཀ་བུམ་གཉིས་ལས་ཐ་དད་དུ་འབྱེད་པ་དེས་ན་ག་རེའི་སྟོབས་ཀྱིས་འབྱེད་པ་རེད། ཀ་བུམ་གཉིས་ཀྱི་སྟེང་དུ། ཁོ་གཉིས་གཉིས་ལ་མེ་རང་གི་རྒྱུན་ཕྱི་མ་དེ་དུ་བའི་ངོ་བོར་སྐྱེད་བྱེད་ཀྱི། འོ་ནི་ནི་ཁར་གོ་ཁོ། རྫས་སུ་སྐྱེད་བྱེད་ཀྱི་མི་འདུག་ཟེར། མི་འདུག་མེའི་སྟེང་དུ་དེ་འདུག་ཡོད་ཙང་དེ་འདྲའི་རྫས་དེ། ཀ་བུམ་གཉིས་ཀྱི་སྟེང་དུ་མི་འདུག་མེའི་སྟེང་དུ་ཡོད་ཙང་མེ་དེ་ཁོ་གཉིས་གཉིས་ལས་ཐ་དད་པ་ཅིག་རེད་ཟེར་ལབ་པ་ཡིན་པའི་ཕྱིར། དེ་རེད་བ་ལས་སླ་ཤོས་རེད་ཡ། བུམ་པ་ལྟ་བུའི་སྟེང་དུ་ཟེར་ནི་ག་རེ་འདུག་གོ་ཟེར་ན་མི་རྟག་པ་དེ་ཡོད་ཙང་སྐད་ཅིག་སྐད་ཅིག་ནས་འཇིག་པ་དེ་ཡོད་ཙང་རྟག་པ་ལས་ཐ་དད་པའི་ཁྱད་ཆོས་ཡིན་པའི་ཕྱིར། རེད་བ་ཁོ་རྟག་པ་མ་ཡིན་ཏེ་རྟག་པའི་སྟེང་དུ་སྐད་ཅིག་སྐད་ཅིག་ནས་འཇིག་པ་དེ་མེད་བུམ་པའི་སྟེང་དུ་སྐད་ཅིག་སྐད་ཅིག་ནས་འཇིག་པ་ཡོད་ཙང་བུམ་པ་དེ་རྟག་པ་ལས་ཐ་དད་པའི་ཁྱད་ཆོས་དེ་ལ་དེ་བཞག་དགོས་པ་ཡིན་པའི་ཕྱིར། དེ་དང་གཅིག་པ་རེད་བ་དང། རེད་བ་མེའི་སྟེང་དུ་ག་རེ་འདུག་ཟེར། རང་གི་རྫས་རྒྱུན་ཕྱི་མ་དེ། དུ་བའི་ངོ་བོར་འགྱུར་བྱེད་ཀྱི། ནུས་པ་དེ། མེའི་སྟེང་དུ་འདུག་ཁོ་གཉིས་གཉིས་སྟེང་དུ་མི་འདུག་མེད་པ་ཡིན་ཙང་མེ་དེ་ཁོ་གཉིས་གཉིས་ལས་ཐ་དད་རེད་ཟེར་ལབ་དགོས་ཨ་ཨོ་དེ་འདྲའི་ཁྱད་ཆོས་དེ་རེད། ཉེར་ལེན་གྱི་རང་བཞིན་མེའི་རང་བཞིན། མེད་ན་གཅིག་ཤོས་རང་བཞིན་མེད་པས་ཁྱབ་པ་དག། དུ་བ་དེ་ཡི་ཉེར་ལེན་གྱི་རྒྱུའི་རང་བཞིན་མེ་དེ་ལ། དུ་བ་སྐྱེད་པ་ཡི་ཉེར་ལེན་གྱི་ནུས་པའི་ཆོས་སུ་གྲུབ་པས་ད་ཁོ་ཡོད་ཙང་རེད། ཁྱད་ཆོས་ཁོ་ཡོད་ཙང་ཀང། མེའི་རང་བཞིན་མ་ཡིན་པ་ལས

འོ་བཏགས་པ་ནང་བཞིན་རེད་དེ་ད་ག་རེ་ག་རེ་རེད་ཟེར་གྱི་ཡོད་རེད། འོ་བརྒྱ་བྱིན་གྱི་མགོ་བོ་དེ་རེད་བ་ད་གང་ལྟར་དེ་ཁོ། ལྷའི་དབང་པོ་ཚངས་པ་དང་བརྒྱ་བྱིན་ཞེས་པའི་དེའི་བརྒྱ་བྱིན་གྱི་སྤྱི་བོ་དེ། དུ་བའི་ཉེར་ལེན་གྱི་རྒྱུ་མ་རེད་ཟེར་བ། འོ་མ་ཡིན་པ་ག་རེ་རེད་ཟེར་ན་མ་ཡིན་ཏེ་ཁོའི་མགོ་བོ་དེའི་སྟེང་དུ། དུ་བ་སྔར་མེད་གསར་དུ་སྐྱེད་པའི་ཉེར་ལེན་གྱི་ནུས་པ་ཁོ་མེད་པའི་ཕྱིར། ཁོ་ཡོད་ན་ཁོའི་སྟེང་དུ་མེའི་རང་བཞིན་ཅིག་ཡོད་དགོས་པ་ལ་ཁོ་མེད་པའི་ཕྱིར་ཟེར་ལབ་པ་རེད་བ་འོ་ཐུག་ཟེར།

བརྒྱ་བྱིན་གྱི་སྤྱི་བོ་དེ། འོ། མེ་ཡིན། འོ། ཉེར་ལེན་གྱི་རང་བཞིན་རེད་ཟེར་བ་དེ་བཏགས་པ་ཙམ་ཞིག་རེད་མ་གཏོགས་དངོས་གནས་མ་རེད་མ་ཡིན་ཏེ་ཁོའི་སྟེང་དུ་མེའི་རང་བཞིན་ཁོ་མེད་པའི་ཕྱིར། འོ་དེ་ཟེར་ཡ་རེད་བ་དོན་དུ་གལ་ཏེ། ཁོ་ཉེར་ལེན་ངོ་མ་ཅིག་ཡིན་ན་ཁོའི་སྟེང་དུ་མེའི་རང་བཞིན་ཅིག་ཡོད་དགོས་པ་ལས་དེ་མེད་པའི་ཕྱིར། དཔེར་ན། མིག་སྟོང་དང་ལྡན་པའི་བརྒྱ་བྱིན་ཞེས་པའི་མིང་དེ་གྲོག་མ་ཡི་ཚང་མང་པོ་ཡོད་ས་དེ་ཁུང་མང་པོ་སྟོང་ཕྲག་ཡོད་ས་དེ་ལ་འོ་མིག་སྟོང་དང་ལྡན་པའི་བརྒྱ་བྱིན་ཞེས་ལབ་པ་ནང་བཞིན་ཆགས་པ་རེད་དངོས་གནས་མ་ཡིན་པ་ཆགས་འདུག་ག་རེད། འོ་ཐུགས་ཆེ།